དེས་ཡ་ལན་ག་འདྲ་བྱེད་དགོས་པ་ཤེས་ཀྱི་མེད་དུས་སེམས་ལ་ཞེད་སྣང་ཆེན་པོ་ཡོད་འདུག་དེ་ནི། ཁོ་ཚོ་མང་དག་ཅིག་གིས་མཇུག་འབྲས་མི་ཤེས་པར་ཆད་དངུལ་ཕོག་པའི་བརྡ་ཡིག་དེ་ལ་ཡ་ལན་མ་གནང་བར་དེ་ལས་གཡོལ་གྱི་ཡོད་འདུག་ཡང་པོ་ལཱ་ལགས་ཀྱིས་གསུངས་དོན།

ཕོ་ལཱ་ནོ་ཝོ་ཏི་ན་ལགས་ཀྱི་ལམ་སྟོན་ཞུ་མི་བུད་མེད་ཅིག་གིས་ཁོང་མོར་མེ་འཁོར་ལག་ཁྱེར་འོས་འཚམ་མེད་པར་བརྟེན་ཉེས་ཆད་ཕོག་པ་དེ་ཡུན་རིང་མ་སྤྲད་པའི་རྐྱེན་ཆད་དངུལ་དེ་ལྡབ་གསུམ་གྱིས་འཕགས་ཡོད་པ་རེད་འདུག་ཕོ་ལཱ་ལགས་ཀྱིས་ཞིབ་ཕྲ་འགྲེལ་བརྗོད་གནང་དོན། དེ་ཡང་བུད་མེད་དེས New South Wales མངའ་སྡེའི་ནང་གསར་དུ་འབྱོར་སྐབས། ཁོང་མོས། མེ་འཁོར་གྱི་ལག་ཁྱེར་ཉོ་རྒྱུ་ནོར་བར་བརྟེན་ཆད་དངུལ་ཉེས་ཆད་ཨོ་སྒོར་ཉིས་བརྒྱ་ཕོག་པ་རེད་འདུག་ཁོང་མོས་དེ་དུས་འགྲིམ་འགྲུལ་གྱི་སྒྲིག་ཁྲིམས་ཞིབ་ཕྲ་མི་ཤེས་པར། མེ་འཁོར་གྱི་ལག་ཁྱེར་ཕྱེད་བཅག་ཡིན་པ་དེ་ཉོས་ཀྱང། དེ་ཉོ་ཆོག་པའི་དམིགས་བསལ་ར་སྤྲོད་དཔང་ཡིག་སྟོན་རྒྱུ་མེད་པའི་ཉེས་ཆད་ཕོག་པ་རེད་འདུག། དེ་ཡང་ཁོང་མོས་ཆད་དངུལ་མ་སྤྲད་པར་ལོ་གསུམ་རྗེས་ངའི་སར་བཅར་སྐབས། ཉེས་ཆད་ཨོ་སྒོར་ལྔ་བརྒྱར་འཕར་ཡོད་པ་མ་ཟད། ཁོང་མོའི་རྒྱུ་དངོས་ལ་ཁྲིམས་ཐོག་ནས་བདག་དབང་ལེན་རྒྱུའི་བཀའ་ཁྱབ་ཐེངས་གསུམ་གཏོང་ཡོད་འདུག། གལ་སྲིད་ཁྱེད་ལ་ཉེས་ཆད་ཕོག་ནས་དེ་དང་འབྲེལ་བའི་མཁས་པའི་ལམ་སྟོན་དགོས་ཚེ་ས་གནས་སོ་སོའི Legal Aid ཏེ། ཁྲིམས་དོན་རོགས་སྐྱོར་ཁང་ལ་ཐད་ཀར་འབྲེལ་གཏུག་གནང་ཆོག་པ་ཡིན། མངའ་སྡེ་དང་ས་ཁུལ་ཚང་མའི་ནང་ཁྲིམས་དོན་རོགས་སྐྱོར་ཁང་ཡོད་པ་མ་ཟད་དེ། སྐད་རིགས་འདྲ་མིན་གྱི་སྐད་སྒྱུར་བའི་མཐུན་རྐྱེན་ཡང་བསྐྲུན་ཡོད། དེ་བཞིན་མ་ཇིད་ལགས་ཀྱང་སྔར་པོ་ལ་ནོ་ཝོ་ཏི་ན་ལགས་ཀྱི་ལམ་སྟོན་ཞུ་མི་ཞིག་ཡིན་འདུག་ཁོང་ལོ་ཉི་ཤུ་རྩ་ལྔའི་གོང་ལ་གྷ་ཛ་ལས་ཨོ་སི་ཀྲི་ལི་ཡར་གནས་སྤོ་བ་རེད་འདུག་ཁོང་ཡང་ཐོག་མར་ཨོ་སི་ཀྲི་ལི་ཡར་འབྱོར་སྐབས་ཉེས་ཆད་གང་ཕོག་ཀྱང་རང་ཉིད་ལ་དངོས་ཡོད་ནོར་འཁྲུལ་ཡོད་མེད་ལ་མ་ལྟོས་པར་ཆད་དངུལ་གང་བབས་པ་ཆ་ཚང་སྤྲོད་ཡོད་འདུག་དེ་ཡང་མ་ཇིད་ལགས་ཀྱིས་གསུངས་དོན། The first ten years I was here in Australia,

ལམ་སྟོན་བྱེད་རྒྱུ་ཡིན། གལ་སྲིད་ཉེན་རྟོག་པས་ཁྱེད་ལ་ཉེས་ཆད་བརྒྱབ་པ་ཡིན་ན་ཁྱེད་རང་ཐག་གཅོད་དེར་རྩོད་ལེན་གནང་ཆོག་ཁྲིམས་དོན་རོགས་སྐྱོར་ཁང་ལ་བཅར་ནས་གནས་ཚུལ་གསལ་བཤད་གནང་ན་ཁོ་ཚོས་རོགས་སྐྱོར་གནང་ངེས་རེད། ཁྲིམས་དོན་རོགས་སྐྱོར་ཁང་གིས་དངོས་ཡོད་ཀྱི་དཔལ་འབྱོར་དཀའ་ངལ་ཡོད་མཁན་རྣམས་དང་སེམས་ཁམས་མ་བདེ་བའི་མི་རྣམས་ལ་དམིགས་བསལ་གྱི་ལས་གཞི་བརྒྱུད་ཁོང་ཚོར་ཆད་དངུལ་ཕོག་པ་དེ་ག་ལེར་སྤྲོད་འཆར་དང་ཡང་ན་ཆད་དངུལ་ཚབ་ཏུ་སྤྱི་ཚོགས་ཞབས་ཞུའི་བྱེད་སྒོ་བསྒྲུབ་རྒྱུ་སོགས་དོ་བདག་ལ་རན་པའི་ཐབས་ལམ་གཞན་ལམ་སྟོན་གནང་ངེས་རེད། འོན་ཀྱང་མི་མང་པོར་ཐབས་ལམ་དེ་དག་སྐོར་གོ་རྟོགས་མེད་པས། ཞུ་གཏུག་པ་པོ་ལ་ལགས་ཀྱིས་ཁོང་ཚོར་ཁྲིམས་དོན་ལམ་སྟོན་བླང་དགོས་ཞེས་ཁོང་མོས་གསུངས་དོན།
ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ལ་ཆད་དངུལ་སྤྲོད་མི་ཐུབ་མཁན་རྣམས་ལ་དམིགས་བསལ་གྱི་བསམ་ཤེས་གནང་སྲོལ་ཡོད། དེར་བརྟེན་གལ་སྲིད་ཁྱེད་ལ་དཔལ་འབྱོར་གནས་སྟངས་རྐྱེན་པས་ཆད་དངུལ་སྤྲོད་ཐབས་མེད་པར་གྱུར་ན། ཁྱེད་ཀྱིས་ཁྲིམས་དོན་རོགས་སྐྱོར་བླངས་ན། ཁོ་ཚོས་སོ་སོའི་གནས་སྟངས་ལ་གཞིགས་ནས་ཆད་དངུལ་དེ་རྩིས་མེད་གཏོང་བར་སྙན་ཞུ་འབུལ་རྒྱུ་དང་ཡང་ན་དེ་སྤྲོད་འཆར་གྱི་ཐབས་ལམ་གཞན་ཞིག་ལམ་སྟོན་གནང་ངེས་རེད། དེར་བརྟེན་གལ་སྲིད་ཁྱེད་ལ་ཆད་དངུལ་དང་འབྲེལ་བའི་དཀའ་ངལ་ཡོད་ན་ངེས་པར་དུ་ཁ་གསང་ནས་རོགས་སྐྱོར་བླང་དགོས། ཡང་གལ་སྲིད་ཁྱེད་ལ་ཁྲིམས་དོན་རོགས་སྐྱོར་སྐོར་གནས་ཚུལ་ཞིབ་ཕྲ་ཤེས་འདོད་ཡོད་ཚེ། Law Week ཏེ་ཁྲིམས་ཀྱི་གཟའ་འཁོར་སྲུང་བརྩི་སྐབས་མཉམ་ཞུགས་གནང་ཆོག་དེ་ཡང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ལོ་ལྟར་ཁྲིམས་དོན་གྱི་གོ་རྟོགས་སྤེལ་ཆེད་ཁྲིམས་ཀྱི་གཟའ་འཁོར་སྲུང་བརྩི་གནང་སྲོལ་ཡོད།

དེས་ན་ཁྱེད་ཀྱིས་སོ་སོའི་ས་གནས་ཀྱི་དཔེ་མཛོད་ཁང་ལ་འབྲེལ་བ་གནང་ནས་ལེ་ཚན་ཞིབ་ཕྲའི་སྐོར་བཀའ་འདྲི་གནང་ཆོག། གལ་སྲིད་ཁྱེད་ལ་ཆད་དངུལ་དང་འབྲེལ་བའི་དོགས་འདྲི་ཡོད་ཚེ། ཁྲིམས་དོན་རོགས་སྐྱོར་ཁང་ལ་ཐད་ཀར་འབྲེལ་བ་གནང་ཆོག། དེ་བཞིན་ཁྲིམས་ཀྱི་གཟའ་འཁོར་སྐོར་གནས་ཚུལ་རྒྱས་པ་ཤེས་ཆེད་དྲ་ཚིགས་ཁ་བྱང། www. dot lawweek. dot com. dot au ཐོག་བསྐྱོད་རོགས་གནང། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།